ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་བཅུ་དགུ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུ་རྒྱུ་ནས། བོད་གངས་ཅན་ལྗོངས་སུ། ཞི་བྱེད་གཅོད་ཀྱི་གདམས་པའི་བདག་པོར་གྱུར་པའི། མ་གཅིག་ལབ་ཀྱི་སྒྲོན་མའི། མཛད་རྗེས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW།

ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་དེ་རིང་ང་ཚོས་ངོ་སྤྲོད་ཞུ་ཡག་གི་མི་སྣ་དེ་ཡིན་པས་ན་མ་གཅིག་ལབ་ཀྱི་སྒྲོན་མའི་སྐུ་ཚེའི་ལོ་རྒྱུས་དེ་གྱད་ནི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་ད་ཡང་ང་ཚོས་སྔར་རྒྱུན་གཞིར་བཟུང་བྱས་བྱས་ལེ་ཚན་ནང་ལོགས་ལ་ཡིན་པས་ན་བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ཡིན་པས་ན་དམིགས་བསལ་བོད་ཀྱི་ལོ་རྒྱུས་དང་ནི་གྲགས་ཅན་གྱི་མི་སྣ་ཁག་མང་པོ་གཅིག་གི་ཐོག་ལ་ཞིབ་འཇུག་གནང་པའི་ཐོག་ནས་རྒན་ལགས་ཀྱིས་ནི་ཕྱོགས་བསྒྲིགས་ཀྱི་རྩོམ་ཡིག་ཁག་མང་པོ་གཅིག་འདུག་སེ་བཏོན་གནང་ཡོད་ལ་དེ་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་བསྐྱར་དུ་ཕེབས་པར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལགས་འོང། གོང་ལ་ཨ་ནི་ངོ་སྤྲོད་ཞུས་པ་ནང་བཞིན་གྱིས་ད་དེ་རིང་གི་བརྗོད་གཞི་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་ཡག་གཙོ་བོ་དེ་ཡིན་པས་ན་ཞི་བྱེད་དང། རྫོགས་ཆེན། གྱི་ད་ཕྱག་ཆེན་སོགས་ནི་ད་གསན་བསམ་གནང་བྱས་བྱས་ད་ང་རང་ཚོ་ནི་བོད་གངས་ཅན་ལྗོངས་ལ་ཞི་བྱེད་གཅོད་ཀྱི་གདམས་པའི་ནི་བདག་པོར་གྱུར་པའི་གཅོད་ཀྱི་གཞུང་ལུགས་ཁག་ད་མང་པོ་ཅིག་གི་འདུག་སེ་བརྩམས་གནང་ཡོད་རེད་ལ། དེ་གྱད་ཀྱི་ཐོག་ནས་མཁས་གྲུབ་གཉིས་ལྡན་གྱི་བུད་མེད་ད་མ་གཅིག་ལབ་ཀྱི་སྒྲོན་མའི་སྐུ་ཚེའི་མཛད་རྗེས་དེ་གྱད་ངོ་སྤྲོད་ཞུ་གི་ཡིན། བྱས་ཙང་ང་ཚོས་ཡང་སྔར་རྒྱུན་གཞིར་བཟུང་བྱས་བྱས། ནི་ལེ་ཚན་ནང་ལོགས་ལ་ད་བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུས་པའི་སྐབས་ལ་ཡིན་པས་ན། མི་སྣ་དེའི་འཁྲུངས་ཡུལ་འཁྲུངས་ཚེས་ལ་སོགས་པ་དེ་གྱད་ཀྱི་ཐོག་ནས་འདུག་སེ་ངོ་སྤྲོད་ཞུ་གི་ཡོད་དུས། ཨ་ནི་མ་གཅིག་ལབ་ཀྱི་སྒྲོན་མ་དེ་ཡིན་པས་ན་ང་ཚོ་བོད་ཀྱི་ལྷོ་ཁ་ཁུལ་ལ་འཁྲུངས་པ་དང་ཡིན་ནའི་ཁོ་རང་གི་ད་འཁྲུངས་དུས་ཀྱི་ལོ་ཚིགས་འདི་མི་འདྲ་ཨ་ནི་ཁ་ག་ཤས་གཅིག་ཡོང་གི་ད་རྒན་ལགས་ཀྱིས་ཉམས་ཞིབ་གནང་བའི་བརྒྱུད་རིམ་ནང་ལོགས་ལ་ཁ་གསལ་ར་ཅི་ད་བསྟན་པར་འདི་ག་གི་ཆགས་གནང་གི་ཡོད་ན་ད་དེ་ནང་ལོགས་ལ་ཡང་འཁྲུངས་ཚེས་ཀྱི་ལོ་རྩིས་ད་ག་བཤད་ཡོད་དུས་གཅིག་སྟོང་བརྒྱ་མེད་སུམ་ཅུ་སོ་གཅིག་ལོ་ལ་འཁྲུངས་པ་བྱས་རྗེས་གཅིག་ཡོང་གི་ལ་ཡང་དེ་ག་ནང་བཞིན་གྱི་གཅིག་སྟོང་བརྒྱ་དང་བཅུ་མེད་གསུམ་ལོ་ལ་འཁྲུངས་པ་ཞུ་ཡ་ད་འདས་ཀྱི་ད་ལོ་རྩིས་ཁག་མ་འདྲ་ཡང་མང་པོ་གཅིག་གི་ཡོང་གི་བྱས་ཙང་དེ་གས་ཀྱི་ཐོག་ནས་རྒན་ལགས་ཀྱིས་ཡང་ང་ཚོ་གཅིག་གི་ལོ་རྩིས་གཏན་འཁེལ་ག་རེ་ཟིན་ཡོད་ན་དེ་གཅིག་ངོ་སྤྲོད་གནང་ན་ད་ཁོ་རང་ཆུང་དུས་ནས་ཡིན་པས་ན་འཚར་ལོངས་གནང་སའི་ཁྱིམ་ཚང་གི་གནས་སྟངས་དང་ཡབ་ཡུམ་གྱི་གནས་སྟངས་རེད་མ་གཅིག་ལབ་སྒྲོན་གྱི་ལོ་རྒྱུས་འདུག་ཟེར་བྱས་པའི་སྐབས་ལ་ཡིན་པས་ན་ཆུང་དུས་ནས་ཁོ་རང་བློ་བཟང་པོ་ཞེ་དྲག་ཅིག་ཡོད་པ་འདི་གསུངས་བཞག་ལ་དེ་གའི་གི་ཐོག་ནས་ད་ཁོ་རང་ཅིག་གི་བོད་པའི་ཡང་ཕྲུ་གུ་གཞན་དག་དང་མ་འདྲ་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ལྡན་པ་ཅིག་དང་རིག་པ་རྣོ་བ། དགུང་ལོ་ལྔ་ལ་ཕེབས་པའི་སྐབས་ལ་བྲི་ཀློག་དབུ་བཙུགས་གནང་བ་ཟེར་བྱས་འདུག་དེ་གའི་གི་ཐོག་ནས་ད་གསན་བསམ་དབུ་བཙུགས་གནང་པའི་ཅིག་གི་སྐབས་དེ་དུས་ཀྱི་གནས་སྟངས་རེད་ད་ག་ནང་བཞིན་ཡང་ཁོ་རང་ལ་ཕ་མས་གསོལ་བའི་མཚན་དེ་ག་རེ་ཞུ་གི་ཡོད་ན་ད་ད་ལྟ་དམིགས་བསལ་ཡང་ཀྱི་ཤེས་རབ་སྒྲོན་མེ་ཟེར་བྱས་ཞུ་གི་ཡོད་རེད་དེ་གས་ཀྱི་ཐོག་ལ་ཡང་མཚན་དེའི་ཐོག་དང་དེ་གས་ནས་བྱས་བྱས་རྒན་ལགས་ཀྱིས་ང་ཚོ་ཡང་ངོ་སྤྲོད་གནང་རོགས་གནང། ལགས་ལགས་སོ་འོ་ན་ད་ན་ད་གོང་དུ་སྒྲོལ་མ་ལགས་གསུངས་པ་ནང་བཞིན་རྩ་བའི་དེ་རིང་ངོས་ད་བརྗོད་གཞི་དེ་མ་གཅིག་ལབ་སྒྲོན་ཡིན་ད་ཡོངས་གྲགས་མ་གཅིག་ལབ་ཀྱི་སྒྲོན་མེ་ཟེར་གོང་དགོས་ཅིག་ད་མ་གཅིག་ལབ་ཀྱི་སྒྲོན་མེ་ནི་རྩ་བའི་བོད་ཀྱི་ལོ་རྒྱུས་དང་ནི་ད་དེ་ཆོས་ལུགས་རེད་དེ་ནི་ཆོས་ལུགས་ལུགས་ད།

ད་ཕྱི་ལོ་གཅིག་སྟོང་བརྒྱ་མེད་ད་སུམ་ཅུ་སོ་གཅིག་ལོ་དེ། ཡིན་པའི་བཟོ་འདྲ་བོ་གཅིག་འདུག་དེ་ཡིས་ད་ད་ཁོ་རང་ཚོ་གཅིག། ཨ་ཁུ་ཞིབ་འཇུག་བྱས་ནས་ཐ་མ་དེ་འདྲའི་གཏན་འབེབས་བྱས་དེ་བས་དེ་ལ་རྒྱུ་མཚན་ཡོད་པའི་བཟོ་འདྲ་བོ་གཅིག་འདུག་ད་དེ། ད་གང་ལྟར་ཀྱང་ད་གཞན་གྱིས་ཤེས་བྱ་བ་རེད་མ་གཏོགས་ང་རང་ཞིབ་འཇུག་བྱས་པའི་ཐ་མ་གཏན་འཁེལ་བ་དེ་འདྲའི་མ་རེད་ད་གང་ལྟར་དེ་འདྲའི་གཅིག་ཡིན་པའི་བཟོ་འདྲ་བོ་གཅིག་འདུག་གང་ལྟར་མདོར་ན། དེ་དུས་རབས་བཅུ་གཅིག་པའི་ནང་བྱུང་བ་དེ་བྱས་དེ་ཡང། ཨ་ཁུ་ནས་བཏང་གནང་བ་གཅིག་རེད།

ཨ་ཏི་ད་ལབ་ཕྱི་ཟེར་ན་འདྲ་དེ་ནི་ནག་ཆུ་གྲོང་ཚོ་ཁོ་རང་གི་གཅིག་རྗེ་བོ་ཡིན་པ་དང་དེའི་གྲོང་ཚོ་དེ་ལ་ཕལ་ཆེར་ད་ཁྱིམ་ཚང་བྱས་ན་ཕལ་ཆེར་ལྔ་བརྒྱ་ཡོད་དེ་བ་དེ་ཆ་ཚང་བ་ལ་ཅི་ཨ་དབང་བྱེད་ཅི་ངི་ཟེར་ན་འདྲ་འགོ་དཔོན་ནི་ཡོད་དེ་ཁན་ད་ཏི་ཅིག་ཡིན་པ་དང་ད་ཡུམ་དེ་ཡང་ན་ང་མོ་ཨ་ཁུ་ད་ཁྱིམ་ཚང་ཡོང་ཁུངས་དེ་ཚོ་མ་འདྲ་བ་འདྲ་བོ་ཅིག་ད་གང་ལྟར་ཀྱང།

ཨ་ནི་ད་གུང་དང་ཨ་ནི་ད་སྐྱེས་བུ་དམ་པ་མང་པོ་གཅིག་གི་རྣམ་ཐར་གི་ད་ནང་ལོགས་སྐྱེས་བའི་ཨ་ནི་ནང་ལོགས་སྐྱེས་བའི་སྐབས་དེ་ལ་ཨ་ནི་གཙོ་བོ་སྐྱེས་བུ་དམ་པ་དེ་དང་དེ་དཔེར་ན་མཁའ་འགྲོ་མ་སྐྱེས་ན་དཔེར་ན་སྤྱན་རས་གཟིགས་རེད་འཇམ་དཔལ་དབྱངས་རེད་ཕྱག་རྡོར་རེད་ཟེར་སྣ་མ་སྐྱེས་རྩ་བའི། ད་མོ་རང་གི་ས་ལ་བཞག་ནས་སྐད་ཆ་བྱས་པ་ཡིན་ན་ཉན་མཁན་གཅིག་གི་ཉན་བདེ་བོ་དང་དེ་ནས་གོ་བརྡ་འཕྲོད་བདེ་བོ་འདྲ་ཅིག་ཡིན་དེ་ཐུན་མོང་མ་ཡིན་པའི་གནས་སྟངས་དེ་ཞེ་དྲག་ལབ་མ་དགོས་པ་གཅིག་གཙོ་བོ་ཐུན་མོང་བའི་སྣང་ཚུལ་མི་ཡི་ལོ་རྒྱུས་རང་གི་ས་ལ་བཞག་ནས་བཤད་བདེ་བ་ཡིན་དེ་ད་ད་ནས་དེ་ཡང་དཔེར་ན་མོ་རང་གི་ལོ་རྒྱུས་ས་ལ་བཞག་ནས་བཤད་པ་ཡིན་ན།

ད་དེ་སྐབས་དེའི་བོད་ཀྱི་སྤྱི་ཚོགས་གནས་སྟངས་སྤྱི་ཡོངས་སྒང་ནས་བྱས་པ་ཡིན་ན། ད་ཆབ་སྲིད་ཀྱི་གནས་སྟངས་དེ་སིལ་བུ་རེད་ཁ་ཐོར་རེད། དེ་གཅིག་རེད་དེ་ནས་གཉིས་པ་དེ། ད་མང་ཚོགས་སྤྱི་ཡོངས་གནས་སྟངས་བྱས་ཡོང་ན་ཤེས་ཡོན་གནས་ཚད་དེ་དུས་ཅུང་དཀོན་པོ་རེད། ལྷག་པར་དུ། ད་དེ་སྔ་གི་ལོ་རྒྱུས་གནས་སྟངས་ཟེར་ན་འདྲ་སྤྱི་ཚོགས་རང་གི་འཚོ་བའི་གནས་སྟངས་ཟེར་ན་འདྲ་རིག་གཞུང་གི་ད་གུ་གོམས་གཤིས་ཟེར་ན་འདྲ་ལྷག་པར་དུ་བུད་མེད་རིགས་དེ་ལ་སློབ་སྦྱོང་བྱེད་ཡག་གི་གོ་སྐབས་དེ་ཚོ་དཀོན་པོ་འདྲ་རེད་དེ་ཡིན་ན་ཡང། ད་མ་གཅིག་ལབ་ཀྱི་སྒྲོན་མེ་མོ་རང་གིས། ད་སྐུ་ན་ཆུང་དུས་ནས་མོ་རང་གི་དོ་སྣང་དང་མོ་རང་དོ་སྣང་ཚོར་ཡོད་བ་ཙམ་མ་ཡིན་པར་མོ་རང་གི་ཨ་མ་གིས་ད་ཁོ་རང་ཚོའི་མཆོད་གནས་ཟེར་ན་ང་ཚོ་ཡིན་ན་ད་ཨ་མཆོད་ཟེར་ན་འདྲ་མཆོད་གནས་ད་བརྗེད་གཏོང་བ་དང་དེ་དུས་ད་ལོ་ལྔའི་ད་དེ་འདྲས་ཅིག་ཡོད་ས་དུས་འདི་ནས་ད་སྐུ་ན་ཆུང་དུས་ནས་ཡི་གེ་བསླབས་ད་ཨ་མཆོད་ཀྱིས་ཡི་གེ་བསླབ་པའི་སྐབས་དེ་དཔེ་ལམ་སང་ཧ་གོ་འགྲོ་ངེས་ད་གོང་དུ་གྲང་ངར་ལ་སོང་སོང་ད་ང་རང་རེད་འདུག་དཔེ་ཤེས་རབ་ནོར་བུ་ལམ་སང་ཧ་གོ་འགྲོ་ངེས་ཀྱི་གོ་བ་ཀྱི་ཕྱོགས་བསྟན་པ་ཙམ་གྱིས་ཆ་ཚང་ཧ་གོ་འགྲོ་ངེས་འགྲོ་དེ་འདྲས་ཅིག་ད་མཁྱེན་པའི་རྩལ་དེ་དཔེ་ནི་མ་འདྲ་བ་འདྲ་ཆེན་པོ་ཅིག་ཡིན་པ

འདི་ད་མ་འདྲ་བ་རེད་གཅིག་དེ་ད་སྐུ་ན་ཆུང་དུས་ནས་ཕྱི་གནས་ཚུལ་ག་རེ་ཡིན་ན་ཆ་ཚང་ང་ཚོ་ད་ཡི་གེ་རྐྱང་པ་མ་ཡིན་པ་ཕྱི་ནང་གནས་ཚུལ་བཟང་ངན་ད་ད་ག་འདྲ་ཡིན་ན་ཆ་ཚང་ལ་དོ་སྣང་གནང་མཁན་གཅིག་དང་དོ་སྣང་གནང་བ་ཙམ་མིན་པ་ཆ་ཚང་གྱི་མཁྱེན་ཐུབ་མཁན་དང་རྟོགས་ཐུབ་མཁན་གཅིག་ཡིན་པ་ཡིན་དུས་ད་ཁོ་རང་ཚོ་མཆོད་གནས་འདིར་དེ་མིན་ལ་ད་བྱུས་དངོས་གནས་དྲང་ནས་བྱུས་ཀྱི་ལྷན་སྐྱེས་ཀྱི་ཤེས་རབ་དེ་མེ་འབར་བ་ནང་བཞིན་རེད་ཟེར་ནས་དེ་ནས་ཤེས་རབ་སྒྲོན་མེ་ཟེར་ནས་མཚན་དེ་ནས་བཏགས་འདུག་བ་དན་དང་པོ་གི་མཚན་དེ། དེ་གོང་ལྟར་ལ་བར་གྱི་མཚན་མེད་བས་ནས་དེ་མ་བྲིས་བས་ནས་གང་ལྟར་ཀྱང། ད་ཤེས་རབ་སྒྲོན་མེ་ད་མ་གཅིག་ལབ་སྒྲོན་ཟེར་ད་སྒྲོན་ཟེར་ཏེ། མཚན་དེ་ཚོ་འདི་བྱ་བ་རེད། དེ་ནས་ཤེས་རབ་སྒྲོན་མེ་ད་མཚན་དེ་དེ་རིགས་བཏགས་འདུག། ད་དེ་དང་འབྲེལ་ནས་རོབ་ཙམ་ཞུས་པ་ཡིན་ན་དཔེར་ན། ད་འདིའི་མཚན་གྱི་ཆ་ཤས་མ་འདྲ་བ་གཅིག་སྟེ། དེ་སྐུ་ན་ཆུང་དུས་ཀྱི་ཐེངས་དང་པོ། ད་ཕ་མས་གསོལ་བ་ཟེར་ན་འདྲ་སྐོར། མཚན་དུམ་གྱི་དེ་ཕལ་ཆེར་ཀུན་ཏུ་ཁོ་རང་ཚོ་མཆོད་གནས་དེ་ཡིན་ཟེར་ཡོད་དེ། མཚན་གནང་བའི་སྐབས་ལ། ད་གཙོ་བོ་ཁོ་རང་གི་ཤེས་རབ་ཟེར་ན་འདྲ། ཨ་ནི་ཁོ་རང་རྣམ་དཔྱོད་ཀྱི་ཆ་ནས། ད་དངོས་གནས་དྲང་ནས་ནགས་ལ་མེ་མཆེད་པ་འདྲ་བོ་རེད་ཟེར་ནས་དེ་ད་ཤེས་རབ་སྒྲོན་མེ་ཟེར་ནས་མཚན་དེ་གསོལ་བ་རེད་དེ་གཅིག་རེད། གཉིས་པ་དེ་ང་ཚོ་ལབ་ཀྱི་སྒྲོན་མེ་ཟེར་ལབ་ལབ་ཟེར་དེ་ཁོ་རང་ཚོ་ཕ་ཡུལ་གྱི་མིང་ཡུལ་ལུང་གི་ཆ་ནས་བཏགས་ཡོང་གི་འདུག་ལབ་ཀྱི་སྒྲོན་མ། ལའང་དེ་ནས་ད་མ་གཅིག་ཟེར་དེ་ད་གཙོ་བོ་མོ་རང་གི་ད་སྐུ་ཚེ།

དེ་གསུམ་འདི་ཡང་མཚན་ཐོགས་སྟངས་རིམ་པ་རིང་བོ་དེ་ཡིན་ས་རེད་ལགས་སོ། ལགས་སོ་ལགས་སོ་ཞུས་ཙང་གི། སྐབས་དེ་དུས་ཡིན་པས་ན་ད་ཤེས་རབ་སྒྲོན་མེ་ཟེར་བྱས་རྗེས་ཞུ་གི་ཡོད་རེད་ཁོ་རང་ནི་ད་ཡབ་ཡུམ་གྱི་སྐུ་མདུན་ནས་ད་འཚར་ལོངས་བྱེད་སའི་ཁྱིམ་ཚང་དེ་ཡིན་པས་ན་སྐབས་དེ་དུས་ཀྱི་གཅིག་གི་ཁྱིམ་ཚང་ཕལ་པའི་ཁྱིམ་ཚང་གཅིག་གིས་འཁྱེར་གི་ཡོད་ས་མ་རེད་ཁོ་རང་སློབ་སྦྱོང་གི་གོ་སྐབས་ད་ཐོག་མར་འབྲི་ཀློག་ནས་བྱས་རྗེས་དེ་འདྲ་གཅིག་སློབ་གསོ་གཅིག་གི་ཁྱིམ་ཚང་གི་ཐོག་ནས་བྱུང་ཡོད་རེད་ད་ཡིན་ནའི་ལས་ནི་ཁོ་རང་གི་ཡབ་ཡུམ་སྔ་རྗེས་དུ་དགོངས་པ་རྫོགས་པ་ད་དེ་འད་ཀྱི་སྐུ་ངལ་འདི་དང་འདྲ་བའི་ད་སྐུ་ངལ་མང་པོ་ཅིག་འཕྲད་པའི་དབང་གིས་ཅིག་ནང་ཆོས་སློབ་གཉེར་ལ་ཐུགས་སྣང་བྱུང་བ་ཅིག་ཆགས་ཀྱི་ཡོད་ན་ག་འདྲ་ཡིན་ནའང་ཕ་དམ་པ་སངས་རྒྱས་དང་ད་མཇལ་བ་བྱེད་ཀྱི་ཡོད་དུས་དེ་གནས་སྟངས་ག་འདྲ་ཅིག་འོག་ནས་མཇལ་གནང་ཡོད་ན་སྐབས་དེ་དུས་ཕ་དམ་པ་སངས་རྒྱས་ཀྱིས་གདམས་ངག་དང་ལུང་བསྟན་ཡང་ག་རེ་གནང་ཡོད་ནའང།

ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་གི་རིམ་པ་དེ་ལ་བགྲོད་སྟངས་ཀྱི་རིམ་པ་སྟེ་ས་དང་པོ་ས་གཉིས་པ་ས་གསུམ་པ་ཟེར་བགྲོད་སྟངས་དང་དེ་ནས། ལམ་ད་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་ཚུལ་ནི་ཡང་དེ་སྟེ་བགྲོད་སྟངས་ཀྱི་རིམ་པ་དེ་དཔེར་ན་ང་ཚོ་ས་ཆ་གཅིག་ལ་ད་ས་ཆ་ནི་ངེས་མེད་ཅིག་ད་ནི་རྒྱུས་མེད་ཅིག་ལ་འགྲོ་དགོས་ན་དན་དང་པོ་ས་ཁྲ་ལ་ལྟ་བ་ནང་བཞིན་དུ། ད་དེ་ད་སངས་རྒྱས་ཀྱི་གོ་འཕང་ཟེར་ན་འདྲ་དེ་ལ་འགྲོ་ཡི་སྐབས་ལ་དན་དང་པོ་ས་ལམ་གྱི་རིམ་པ་དེ་ལ་སྦྱང་དགོས་པ་དེ་ཧ་ཅང་གི་གནད་འགག་ཆེན་པོ་ཡིན་ཏེ། གཙོ་བོ་ཕར་ཕྱིན་གྱི་གཞུང་ལ་བྱས་པའི་ས་དང་ལམ་གྱི་རིམ་པ་དེ་ལ་སྦྱོང་བ་ཆེ་ཆེན་པོ་ཞིག་མོས་གནང་འདུག་སྐབས་འདིའི་ད་ལྟ། ད་ངས་གོང་དུ་ཞུས་པ་ནང་བཞིན་གི་ཡབ་ཡུམ་གཉིས་ཀ་དགོངས་པ་རྫོགས་པ་རྩ་བའི་ད་ནི་སྟངས་སྟེགས་སུ་ཅུང་ངོ་རོགས་ཆགས་ཡོད་པ་རེད་དེ་ཡིན་ན་ཡང་དེ། གི་ཐུགས་ཆུང་ནས་མ་ཤེས་པ་ཞིག་མ་ཤེས་པ་ཙམ་དུ་མ་ཟད། དེ་འདྲའི་གྱི་ཆོས་ལ་གྱི་ཁ་ཕྱོགས་པ་དང་ཆོས་ལ་ཁ་ཕྱོགས་པ་ཙམ་མ་ཡིན་པར་ཆོས་ཀྱི་གནས་ལུགས་མཐར་ཐུག་པའི་ཡུམ་གྱི་དོན་ཟབ་མོ་དེ་ལ་སྦྱོང་བ་ལྟ་བྱེད་ཀྱི་དགོངས་པ་འཁྲུངས་བ་ཙམ་མ་ཡིན་པར་སྦྱོང་བ་བྱས་གཙོ་བོ་དགེ་བཤེས་ཨ་སྟོན་ཟེར་དེའི་དྲུང་ནས་དེ་འདྲའི་ལ་སྦྱོང་བ་བྱས་པའི་ད་ལོ་རྒྱུས་ཅིག་འདུག་དེ་ཚོ་དཔེ་གནས་སྐབས་ཞིབ་མོ་འགྲོ་རྒྱུ་མཐོང་འདུག་དེ་གཅིག་རེད། དེ་ནས་གཞན་པ་གཅིག་སྟེ། ད་གཞན་པ་གཅིག་དེ་གོང་གི་ད་བླ་མ་སྐད་གྲགས་ཅན་གཅིག་སྟེ། ད་གྲྭ་པ་མངོན་ཤེས་ཅན་ཟེར་ཏེ། མ་གཅིག་ལབ་ཀྱི་སྒྲོན་མ་དེ་ལ་རྩ་བའི་བླ་མ་ད་གི་རྩ་བའི་བླ་མ་མང་པོ་རེ་དེ་ཡིན་ལ་བླ་མ་གཙོ་བོ་གསུམ་སྟེ་ངས་ད་ལྟ་དྲན་པར་གཞིགས་ན་གཅིག་སྟེ་འདི་ད་བླ་མ་གྲྭ་པ་མངོན་ཤེས་ཅན་འདི་ཡིན་ས་ཡོད་གཅིག་སྟེ།

རྗེས་ལ་ཁོང་གི་སྐུ་མདུན་ནས་ད་གསུང་ཆོས་མང་པོ་ཅིག་གི་གསན་ཡོད་རེད་ལ་བླ་མས་ད་ད་འདི་གསུང་ཡ་བྱས་པས་ན་བླ་མས་བདག་འཛིན་གྱི་མུན་པ་ཇི་ལྟར་འཇོམས་པའི་སྐོར་གྱི་གདམས་ངག་གོ་ཆོད་པ་གནང་བ་འདི་ག་ཡིན་པས་ན་ཨ་ནི་མ་གཅིག་ལབ་ཀྱི་སྒྲོན་མས་ད་གཅིག་གི་ཐུགས་ལ་ཉར་རྣམས་པ་བསྟན་ཅེས་བྱས་ད་བཞུགས་སྒོའི་རྒྱུད་ལ་ཡིན་པས་ན་སྔར་མེད་པའི་རྟོགས་པ་ཁྱད་པར་ཅན་འཁྲུངས་པ་ཟེར་དུས། ག་རེ་འཁྲུངས་ཡོད་རེད་རྒན་ལགས་ལྷག་པར་དུ་ད་ཕ་དམ་པ་སངས་རྒྱས་ཀྱི་སྐུ་མདུན་ནས་ནི་གཅོད་ཀྱི་གཞུང་ལུགས་འདི་གས་ནི་ཚང་མ་ཅིག་སློབ་སྦྱོང་གནང་པ་དང་དེའི་བརྒྱུད་རིམ་འདི་གས་ནི་ང་ཚོར་ཞིབ་ཕྲ་ཅིག་ངོ་སྤྲོད་ཅིག་གནང་རོགས་གནང། ལགས་ལགས་སོ་འོ་ན་ད་ལྟ་ད་བླ་མ་ལ་སོང་བ་ནོར་ཅིག་ད་ལྟ་འདི་ཡི་བླ་མ་གཉིས་པ་དེ། ད་བླ་མ་དམ་པ་སྐྱོ་སྟོན་པ་བསོད་ནམས་ད་གྲགས་པ་ཞེས་པའི་ཁོང་རེད་ད་སྐྱོ་སྟོན་པ་ནི་སྔ་མ། ངས་ད་ལྟ་འདི་ཡི་ས་ཆ་ཧ་གོ་མེད་སྔ་མ་འདི་གཅིག་ཡོད་པ་རེད་སྐྱོགས་སྟོན་ལོ་ཙཱ་བ་རིན་ཆེན་བཀྲ་ཤིས་ཟེར་ནས་སྔ་མ་གཅིག་ཡོད་པ་ཕ་གཞིས་དེ་ཚོ་གིས་སྐྱོགས་སྟོན་སྐྱོགས་སྟོན་ཟེར་ཡོད་དེ།

དང་བྱ་བ་ཆ་ཚང་གོ་ནོར་དང་ལྔ་དགུ། དང་འདོད་པའི་བྱ་བ་མ་འགྲུབ་ནས་དང་མི་འདོད་པའི་དང་འགལ་རྐྱེན་མང་པོ་ཡོང་སྡོད་པ་དེ། བདེན་དོན་ངོ་མ་ཧ་མ་གོ་བ་དང་བདེན་དོན་གཉིས་སུ་མ། དང་བདེན་དོན་མ་རྟོགས་པའི་དབང་གིས། བྱ་བ་ཆ་ཚང་བ་གོ་ནོར་འཁྲུལ་ཕྱིན་ནོར་འཁྲུལ་དབང་གིས། དང་མི་འདོད་པ་སྟེང་དུ་ཡོང་དང་འདོད་པ་དང་རང་དང་བྲལ་བའི་དེ་འདྲའི་ཞིག་ཡོང་སྡོད་པ་ནང་བཞིན་སྐབས་འདིའི། རྟོགས་པ་ཟེར་ཡ་དེ་དེ་སྔ་མ་ཤེས་པའི། གོ་རྟོགས་གསར་པ་ཞིག་དང་གོ་རྟོགས་གསར་པ་དེ་ཡང་བདེན་པ་མཐོང་བས་དང་བདེན་པའི་གནས་ལུགས་ངོ་མ་མཐོང་བའི་ཤེས་རབ་སྐྱེས་པ།

ཞུས། དེ་ཞུས་པ་ལ་བརྟེན་ནས་ཡང། ད་དེ། དེ་ཙམ་མ་ཞུས་ན་བསམ་བློ་དང་གོ་རྟོགས་པ་བྱུང་བ་མ་ཡིན་པ། དེ་ནས་ལུས་ངག་གི་སྟེང་ནས་བྱས་ན་ཡང་མཐུ་དང་རྫུ་འཕྲུལ་ཁྱད་པར་བ་དཔེར་ན། གྱང་དེ་ཚོ་གི། ད་གཟུགས་ཅན་གྱི་གྱང་དེ་ཚོ་ཡང་ཐོགས་མེད་ཟང་ཐལ་ནས་ཕར་འགྲོ་འགྲོ་བས། ཨོ་དེ་འདྲའི་མཐུ་དང་རྫུ་འཕྲུལ་ཁྱད་པར་བ་མང་པོ། འཁྲུངས་ཡོད་པ་རེད་ཟེར་ནས་དེ་འདྲའི་གནས་ཚུལ་གཅིག་འདུག་ད་འདི་ཚོ་ཆ་ཚང་བ་གཅིག་མ་འདྲ་བ་འདྲ་ཞིག། ད་དེ་ནང་གནས་སྐབས་གཅིག་དེ་ཀུན་ཏུ་རང་ག་ལ་སོང་སོང་ད་གཞན་པ་གཅིག་དེ།

རྩ་བའི་ཕ་དམ་པ་དེ་བོད་ལ་དཔེ་བཀའ་དྲིན་ཆེན་པོ། བོད་ལ་དཔེ་བཀའ་དྲིན་ཆེན་པོ་བོད་ལ་ད་སངས་རྒྱས་ཀྱི་བསྟན་པ་སྤེལ་མཁན་རེད་དེ་ནས་བོད་རྐྱང་པ་མ་ཡིན་པ་རྒྱ་ནག་ཡུལ་ལ་ཕེབས་རྒྱ་ནག་ཡུལ་ལ་ཡང་ཀོ་བསྟན་པ་དར་རྒྱས་བཏང་མཁན་དེ་གི་དེ་འདྲ་ཀོ་རྒྱ་ནག་ཁོ་རང་ཚོ་ཡང་ཕ་དམ་པ་སངས་རྒྱས་དེ་ལ་ལྟ་སྟངས་མ་འདྲ་བ་འདྲ་གཅིག་ཡོད་ས་རེད་གང་ལྟར་ཀྱང་ཕ་དམ་པ་ཟེར་དེ་ད་གནད་འགག་ཆེན་པོ་རེད་ལ་དེ་གི་ད་གང་ལྟར་ཀྱང་ངས་འདིར་བཤད་དགོས་ཡ་གཙོ་བོ་དེ་རེད་ཐེངས་ད་བོད་ལ་ཐེངས་མ་མང་པོ་ཕེབས་པའི་ཐེངས་བཞི་པའི་སྐབས་དེ་ལ་ད་དེ་ད་མ་གཅིག་ལབ་ཀྱི་སྒྲོན་མ་ཕ་དམ་པ་སངས་རྒྱས་དང་མཇལ་ཕ་དམ་པ་སངས་རྒྱས་དང་མཇལ་བའི་རྗེས་ནས

དེ་སྟེང་ནས་ད་མ་ཅིག་ལབ་ཀྱི་སྒྲོན་མ་ཟེར་དེ་ངོ་ནས། ད་མཚན་སྙན་ཆེན་པོ་ཟེར་ན་འདྲ། ད་ལོ་རྒྱུས་སྟེང་ནས་ད་ནུས་པ་དམིགས་བསལ་བ་ཡོད་མཁན་གྱི་མི་སྣ། གཅིག་ལ་ཆགས་སོང་བ་རེད་བླངས་ན།
ལགས་ལགས་སོ་བྱས་ཙང་གི་མ་ཅིག་ལབ་སྒྲོན་དེའི་མཚན་སྙན་ཡོང་ཡ་དེ་ཅིག་གི་གློ་བུར་ཐོལ་རྒྱག་ལ་བྱུང་པ་ཅིག་མ་རེད་ཁོ་རང་ཆུང་དུས་ནས་ཆོས་ཀྱི་ཉམས་ལེན་ཡིན་ནའི་རེད་སློབ་སྦྱོང་གནང་ཡ་ད་མང་པོ་ཅིག་གི་ཐོག་ནས་ཨ་ནི། ཉམས་མྱོང་བསགས་པའི་ཐོག་ནས་བྱུང་པ་ཅིག་རེད་ལ། མ་གཅིག་ལབ་སྒྲོན་གྱི་ད་ལྟ་གསུང་ཡ་གཅིག་ནང་ལོགས་ལ་ཡིན་པ་ན། བོད་ཀྱི་དགེ་བཤེས་མང་པོ་དང་རྩོད་པ་སྐྱོན་བྱས་ཅིག་ཕམ་པར་མཛད་པའི་སྐོར་ཅིག་འདུག་ལ་ད་དགོང་ལོ་སུམ་ཅུ་སོ་ལྔ་ཙམ་ལ་ཕེབས་པའི་སྐབས་ལ་བླ་མ་གྲྭ་པ་མངོན་ཤེས་ཅན་གྱི་སྐུ་མདུན་ནས་ད་སེམས་བསྐྱེད་ཀྱི་སྡོམ་པ་ཞུས་གནང་ཡ་དགེ་བསྙེན་གྱི་སྡོམ་པ་ཞུས་གནང་ཡ་ད་འདི་གས་ཅིག་བྱུང་གནང་ཡོད་རེད་དེའི་བརྒྱུད་རིམ་འདི་གས་ཡང་རྒན་ལགས་ག་འདྲས་ཅིག་ཡོད་རེད།

ད་གཉིས་པ་དེ་གོང་དུ་རང་ང་ལ་གསུངས་ཡ་དེ་རེད་ད་དེ། དགེ་བཤེས་མང་པོ་ཅིག་རྩོད་པ་གིས་ཕམ་པར་བྱས་ཟེར་ཡ་དེ་དེ་ཡང་གནད་འགག་ནང་གཅིག་ཡིན་ས་རེད་མ་གཅིག་ལབ་ཀྱི་སྒྲོན་མ་དང་ལྷག་པར་དུ་བོད་མི་གི་ལོ་རྒྱུས་གི་སྟེང་ནས་བྱས་པ་ཡིན་ན། དེ་གནད་འགག་ནང་ཞིག་ཆགས་ས་རེད། ད་ང་ཚོ་འདི་ནས་རྩོད་པ་ཟེར་དུས་སྤྱིར་བཏང་ང་ཚོ་དེང་སང་ཅིག་ཁྱོད་ཕམ་དང་ང་རྒྱལ་ཟེར་དེའི་རྩོད་པ་ནི་མ་ཡིན་པ་སྐབས་དེའི་རྩོད་པ་ཟེར་དེ་ཚོ། ད་རྒྱུ་མཚན་དང་གནས་ལུགས་དཔང་པོར་བཞག་པའི་སྟེང་ནས་ལྟ་བ་དང་གྲུབ་མཐའ་གི་རྩོད་པ་དང་ད་བདེན་དོན་གི་རྩོད་པ་མ་གཏོགས་ཡང་སྤྱིར་བཏང་ང་ཚོ་འཇིག་རྟེན་པ་ཡི་རྩོད་པ་ནང་དེ་མ་རེད། ད་དེ་རྗེས་དེ། མ་གཅིག་ལབ་ཀྱི་སྒྲོན་མ་དེ་རྩ་བའི་ཁོང་རང་ཐུགས་ཀྱི་གཤིས་ཀ་ཅིག་ན། ད་སྐུ་ན་གཞོན་དུས་ནས་བཟུང་སྟེ་ད་ཤེས་ཡོན་སློབ་སྦྱོང་ལ་ཧ་ཅང་གི་དོ་སྣང་ཆེན་པོ་ཡིན་པ། དེ་ནང་བཞིན། ཆོས་ཉིད་དང་དེ་ནས་གནས་ལུགས་ཀྱི་བདེན་དོན་ལ་གོ་རྩོད་པ་བྱེད་ཡ་ལ་རང་བཞིན་གྱི་གཅིག། ཐུགས་མཉེས་པོ་ཡོད་མཁན་གཅིག། ཐུགས་མཉེས་པོ་ཡོད་མཁན་གཅིག་ཡིན་ས་རེད་དེ་ཡིན་དུས། ད་དཔེར་ན་མཁས་པ་མཚན་སྙན་ཅན་དང། དེ་ནས་ཅིག་སྒོམ་ཉམས་ལེན་པ་དེ་འདྲས་ཡོད་ན་ཕ། ཕར་ཕེབས་ནས་ཅིག་ཡང། ཅིག་རྩོད་པ་བྱེད་ཡ་དང། དེ་ནས་ཚུར་བཀའ་འདྲི་ཕེབས་ཡག་ཡིན་ན་དེ་ཚོ་ལ་ཁོ་དམ་བཅའ་བཞག་ནས་ཁོ་གནས་ལུགས་དེ་ལྟ་ཅི་མོ་རང་གི་དམ་བཅའ་བཞག་དཔེར་ན་གནས་དོན་དེ་དང་དེ་ཡིན་ཟེར་སྔོན་མ་ཅི་ཅི་དམ་བཅའ་བཞག་ཕ་རོལ་པོ་དེ་ཚོ་རྩོད་པ་བྱེད་ཡས་དེ་བྱས། ད་ཀི་ན་ཅི་ནས་ད་གཞུང་དེ་ཡིན་སོང་དེ་ལུང་དང་ད་ལུང་རིགས་ཟུང་འབྲེལ་གི་སྟེང་ནས་ད་ཕ་རོལ་པོའི་ག་རེ་ཟེར་ད་ཅིག་གི་ལོག་ལྟ་སུན་འབྱིན་བྱེད་ཡ་དང། དེ་ནས་ཕ་རོལ་པོའི་ད་ཅིག་ད་ཤེས་པ་ལོག་པ་དེ་ལ་སུ་རིགས་ངས་དམ་བཅའ་གི་སྟེང་ནས་ཡང་སུན་འབྱིན་བྱེད་ཡ། དེ་འདྲའི་ཐུགས་ཀྱི་ག་རེ་ཟེར་གཤིས་ཀ་ཟེར་ན་འདྲ། ཡང་ཐུན་མོང་མ་ཡིན་པ་གཅིག་ཡོད་པ་དེ་རྣམ་ཐར་ལོ་རྒྱུས་དེ་ཚོའི་ནང་ཅིག་ཡིན་ངོ་འདུག་དེ་རེད། དེ་ཡི་ད་འདི་འདིའི་སྐབས་འདི་ལའང་དེ་ཡིན་ངོ་འདུག་དཔེར་ན། ད་བླ་མ་ཤེས་རབ་འབུམ་ཟེར་ཡ་དེ་ཡི་སློབ་མ་མང་པོ་གཅིག་གི། ད་འདི་སྐབས་འདི་ཡིན་མ་གཅིག་ལབ་ཀྱི་སྒྲོན་མ་དགུང་ན་གཞོན་ཆུང་རེད་བ་གཅིག་དགུང་ལོ་ཉི་ཤུ་ནང་གི་རེད་སྐབས་འདི་ལ་མཚན་སྙན་ཆེན་པོ་ཞེ་པོ་ཡིན་ས་རེད། ད་དཔེར་ན་བུད་མེད་དེ་དེ་འདྲའི་མཁས་པ་ཆེན་པོ་རེད་ཅིག་མ་འདྲ་བ་རེད་ཟེར་ཡོང་དུས། ཁོ་ཚོ་ཅིག་ཧང་འདྲ་སང་ཡིད་མ་ཆེས་དེ་ནས་རྩོད་པ་བྱེད་ཀྱི་ཡོད་ས་རེད་ད་དེ་འདི་ད་ཡིན་སྲིད་ཀི་མ་རེད་འདྲ་བསམ་དེ་ནས་རྩོད་པ་བྱས་དུས།

རྒྱ་གར་གྱི་པཎྜི་ཏ་ད་ཐོད་པ་བྷ་དྲ་ཟེར་དེ་གཉིས་ད་གཉེན་སྒྲིག་ཅིག་ལོ་རྒྱུས་དེ་ཡང་གནད་འགག་ནང་གཅིག་ཡིན་རྒྱུ་རེད་ད་དེ། ད་འདི་ལོ་རྒྱུས་སྤྱི་དང་བོད་མིའི་ལོ་རྒྱུས་སྟེང་ནས་རེད་ལྷག་པར་དུ་ཆོས་ལུགས་ཀྱི་སྟེང་ནས་བྱས་པ་ཡིན་ན་ད་པཎྜི་ཏ་ཐོད་པ་ག་རེ་ཟེར་ཐོད་པ་བྷ་དྲ་ཟེར་དེ་ཐུན་མོང་མ་ཡིན་པའི་གོ་རྟོགས་པ་རྒྱུད་ལ་མངའ་མཁན་གྱི་སྐྱེས་བུ་མ་འདྲ་བ་གཅིག་རེད་ད་མ་གཅིག་ལབ་སྒྲོན་མ་འདྲ་བ་གཅིག་རེད་ཡིན་ནའང་ཁོང་གཉིས་འཇིག་རྟེན་མི་ལུས་ཀྱི་སྟེང་ནས་བྱས་པ་ཡིན་ན། ད་ཉལ་སྒྲིགས་ཟིན་ན་འདྲ། ད་འཇིག་རྟེན་དུ་འཇིག། ཀྱིས་ད་ཉམས་པོ་བཞུ་ཡ་ཀྱིས་ཀུན་ནས་ལ་ཧྲིལ་ཧྲིལ་མོ་གསུམ་གྲོང་དུ་ཨ།
ཞུས་ཙང་གི་ད་ད་ཧྲིལ་ཧྲིལ་མོ་གསུམ་ལོང། ད་ད་ཅིག་གིས་མ་ཅིག་ལབ་སྒྲོན་དེ་ཨ་ནི་སློབ་སྦྱོང་ན་ཨ་ནི་ཨ་འདས་ཀྱི་ཐོག་ནས་ཅིག་གིས་དམིགས་བསལ་གྱི་བུད་མེད་ཅིག་མ་རེད་ང་རང་ཚོའི་ད་ད་ལྟའི་སྤྱི་ཚོགས་ནང་ལོགས་ལ་ཡོད་བཞིན་པའི་ཁྱིམ་སྐྱོང་མཁན་གྱི་ཨ་མ་ཅིག་ནས་འབད་བརྩོན་གནང་བའི་བརྒྱུད་བྱས་བྱས་ཨ་ནི་དམིགས་བསལ་གྱི་མཚན་སྙན་ཆེན་པོ་དེ་འདྲ་ཅིག་ཆགས་པ་རེད་ཁོ་རང་གི་སྐུ་ཟླ་དེ་ཡང་སྐུ་ཚེ་མ་ཟིན་པའི་རྗེས་ལ་ཡིན་པས་ན་སྐུ་ངལ་མང་པོ་ཅིག་བྱུང་གནང་ཡོད་ར་བུ་ཕྲུག་གསོ་སྐྱོང་དང་དེ་དག་གི་ཐོག་ལ་དེ་དང་མཉམ་དུ་ལ་ཁོ་རང་གིས་མུ་མཐུད་བྱས་ཅིག་གི་གསན་བསམ་སློབ་གཉེར་གནང་ཡག་དེ།

ད་བྱང་ཆུབ་སེམས་ཀྱི་ད་སྡོམ་པ་ལེན་ཡ་དང་དེ་ནས་དགེ་བསྙེན་གྱི་སྡོམ་པ་བཞེས་བྱས། དེ་བཞིན་མོ་རང། ང་ཚོ་རྒྱུ་རིགས་གཅིག་འདི་བཙུན་མ་ཟེར་ད་བཙུན་མ་ད་མ་རེད་ད་དགེ་བསྙེན་གྱི་རྟེན་ཅན་མ་གཏོགས་ད་དགེ་ཚུལ་མ་ཕལ་ཆེར་མ་རེད། དེ་ད་དགེ་བསྙེན་གྱི་སྡོམ་པ་བཞེས་དེ་བཞིན་དུ། དེ་བཞིན་དེ་ནས་ཡང་ཕ་དམ་པ་སངས་རྒྱས་ཀྱི་མདུན་ནས་ཡང་སྐབས་དེ། ད་ཆོས་ཁག་མང་པོ་གསན་དེ་བཞིན་གང་ལྟར་ཀྱང། སྐུ་ཚེ་ཐོག་མཐའ་བར་གསུམ་ཆ་ཚང་བ་དེ་ད་མོ་རང་ཉིད་ནས་གསན་བསམ་སློབ་གཉེར་དང་དེ་ནས་ཆོས་ལུགས་འོང་བ་དང་ང་ཚོ་ཆོས་ལུགས་བཤད་སྟོན་གྱི་སྐད་ཆ་བྱུང་ཡང་དེང་སང་སློབ་སྦྱོང་དང་མ་ཡིན་ད་དང་ད་འགྲོ་གི་མ་ཡིན་པ་ཕ་ཤུལ་གྱི་སྟེང་ནས་གཅིག་ཤེས་པ་ཙམ་མ་ཡིན་པ་ཤེས་པ་དེ་ལ་བྱིན་རླབས་ཀྱི་བརྒྱུད་པ་ཟེར་ནི་ཅིག་དགོས་དེ་དཔེར་ན་ད་མདོ་ཡིན་ན་ལུང་དང་ཁྲིད་དགོས་པ་དང་འོང་བ་ཡིན་ན་ད་གསང་སྔགས་སྐོར་གྱི་ཡིན་ན

ད་ལྟ་ད་ག་ནང་བཞིན་ཨ་ནི་ལྷོ་ཁ་ཟངས་རི་མཁར་དམར་དེ་ཡིན་པས་ན་མ་ཅིག་ལབ་ཀྱི་སྒྲོན་མའི་ད་གདན་ས་གཙོ་བོ་ཅིག་ཆགས་གནང་ཡོད་རེད་ཁོ་རང་གི་ད་མདོ་རྒྱུད་གཞུང་ལུགས་ཀྱི་ད་བསྟན་དོན་ཉམས་བཞེས་མཛད་པའི་ཐུགས་ཀྱི་ཉམས་མྱོང་གི་ཐོག་ནས་ད་གཅོད་ཀྱི་གྲུབ་མཐའ་འདི་གསར་གཏོད་མཛད་ཡོད་དུས་ད་འདི་ག་ལ་ཡིན་པའི་གནས་ལས་ཡང་གཅིག་གི་དགག་པ་སྐྱོན་མཁན་གྱི། མཁས་པ་དང། ད་ལྟ་གོང་ལ་ང་ཚོ་བཀའ་མོལ་བྱུང་སོང་རྩོད་པ་གནང་བྱས་བྱས་ཕམ་ཉེས་ཕམ་པ་དང་དེ་འདྲ་གི་གནས་ཚུལ་བཅས་བྱུང་ཡོད་ལ། ཨ་ནི་ཡང་ད་ག་ནང་བཞིན་གི་ཨ་ནི་གཅོད་ཀྱི་ཐོག་ལ་ད་མུ་མཐུད་སློབ་གཉེར་གནང་མཁན་ཨ་ནི་མང་པོ་ཅིག་བྱུང་ཡོད་རེད། ད་ལྷོ་ཁ་ཟངས་དཀར་མཁར་དམར་དེ་ཡིན་པས་ན་ཁོ་རང་ད་མཚན་སྙན་བོད་ཀྱི་ས་ཆ་ཚང་མའི་ནང་ལོགས་ལ་ཡོངས་སུ་གྲགས་ཡག་གི་གནས་སྟངས་དེ་ལས་ཁོ་རང་གི་སློབ་མ་མང་པོ་གཅིག་གི་གསོ་སྐྱོང་གནང་བའི་ཁྲོད་ནས་རིམ་པས་ད་སྐབས་དེ་དུས་ལྷོ་ཁ་ཟངས་རི་མཁར་དམར་ལ་ཡོད་པའི་སྐབས་ལ་མཚན་སྙན་གྲགས་པ་གཅིག་ཆགས་ཡོད་རེད། ད་རང་དེ་རིང་ད་ཟངས་རི་མཁར་དམར་ཟེར་ཡག་དེ། ཐེངས་དང་པོ་མོ་རང་དེ་ལ་ད་ཕེབས་དེ་ལ་སྒོམ་ཉམས་ལེན་རང་མང་པོ་གནང་ཡོད་ས་རེད། དེ་ལ་གཅོད་ཀྱི་ཉམས་ལེན་མང་པོ་གནང་ཡོད་ས་རེད་ཐ་མ་དེ་གང་ལྟར་ཞིག་ངས་གོང་དུ་ཞུས་པ་ནང་བཞིན་ད་ཁོ་རང་སྐུ་ཚེ་གྲོགས་ཀྱི་བླ་མ་ད་ཉེ་གྲགས་ཆེ་གསུམ།

གཙོ་བོ་ལུང་བསྟན་གནང་ནས་ད་ཟངས་རི་མཁར་དམར་ཟེར་ཡག་དེ་ཁྱེད་རང་གི་གདན་ས་གཙོ་བོ་བཅས་པ་ཡིན་ན། ད་གདུལ་བྱ་སྐྱོང་ད་དེ་བསྟན་པ་དང་འགྲོ་བ་ལ་ཕན་ཐོགས་ཆེན་པོ་ཡོང་གི་རེད་སོགས་ལུང་བསྟན་གནང། དེ་ལུང་བསྟན་གནང་བ་དེ་གཞི་གཅིག་བཏང་ནས་ད་གཞི་ནས་ད་དེ་གྱིས་འདུག་ད་ཟངས་རི་མཁར་དམར་ཟེར་ཡག་དེ་གདན་ས་གཙོ་བོ་བཅས་ཡོད་དེ་ནི། ད་བསྟན་ཕྱི་རབས་གཙོ་བོ་དེ་ཟངས་དེ་ནི་ད་ད་གོང་དུ་རང་ལབ་སོང་བ་ནང་བཞིན་སློབ་མ་མང་པོ། ད་སློབ་མ་མང་པོ་ཞིག་སྐྱོང་བ་རེད་ད་སློབ་མ་མང་པོ་བསྐྱངས་པ་དེ་གཞི་ནས་ད་བྱེད་ས་མ་བྱེད་ན་ད་མོ་རང་གི་སློབ་སྦྱོང་བྱས་པ་དང་དེ་ནི་བླ་མའི་མདུན་ནས་གསན་པ་དང་དེ་ནི། མོ་རང་སྒོམ་སྒྲུབ་ཅི་ཡོད་ཉམས་ལེན་དེ་དམ་དུ་ཆ་ཚང་བ་གསུམ་པོ་བསྡོམས་པའི་མཐའ་མ་གཞི་ནི་ང་ཚོ་གཅོད་ཀྱི་གདམས་ངག་ད་གཅོད་ཟེར་ཡ་དེས། ད་གཙོ་བོ་མོ་རང་གི་ད་བརྗིད་ལུས་རྟོགས་པའི་ཉམས་མྱོང་དེ་དང་ནི་གཞི་ནི་ད་ད་གཅོད་ཟེར་ཡ་དེས། ད་གྲུབ་མཐའ་ཟེར་ན་འདྲ། ད་ཆོས་ལུགས་ཟེར་ན་འདྲ་ད་མདོ་སྔགས་ཟུང་འབྲེལ་གྱི་གདམས་ངག་ད་ཟེར་ན་འདྲ་མན་ངག་ཁྱད་པར་བ་དེས། ད་གྲུབ་མཐའ་ཟེར་ན་འདྲ་ཆོས་ལུགས་དེའི་སྲོལ་གཞི་ནས་ཕྱེ་ག་ར་དེའི་སྲོལ་གཞི་ནས་ཕྱེ་དེ་ནས་གཞི་ནས། དེས་ད་ང་ཚོ་ད་མདོ་དབུས་ཁམས་གསུམ་ཟེར་ན་གོ་ས་གནས་ཆུང་བ་མ་ཡིན་པ་ཆོས་རྒྱུད་ཆོས་རྒྱུད་རིས་མེད་ལ་ཤུ། ཧོ། རྒྱ་ཆེན་པོ་ནོ། ད་ཁྱབ་པའི་མགོ་དེ་དེ་ནས་བཙུགས་འདུག་ཨ་དེ་གཅིག་རེད། དེ་སྐབས་དེ་ད་ང་ཚོ་ཀ་བ་ཡིན་ན་དེ་རེད་དཔེར་ན་ད་དེ་སྔ་མི་རྒྱུད་ཀྱི་སྐོར་ལྟ་སྐབས་གཙོ་བོ་བསམ་བློ་གོ་བཏང་ནས་ད་གཞུང་ལུགས་བཏང་ནས་ལྟ་བའི་གྲུབ་མཐའ་དེ་སྲོལ་ཕྱེ་འོང་དེ། དེ་ལ་འདོད་པ་ཡོད་མཁན་དང་མེད་མཁན་མང་པོ་ཡོང་གི་རེད་ལྷག་པར་དུ། ད་དྲང་བ་ལ་བྱེད་ཀྱི་རེད་དེ་སྐབས་དེ་ང་ཚོ་དུས་རབས་བཅུ་གཅིག་པ་དང་བཅུ་གཉིས་པའི་བར་དེ་དེ་རེད་ད་དེ་ཡིན་དེ་དེ་སྐབས་དེ་བོད་ལ།

དེ་ནི་ལྟ་གྲུབ་སྨྲ་བའི་གང་ཟག་ཧ་ཅང་མང་པོ་ཡོད་བ་རེད་དེ་གཅིག་དེ་ད་མ་གཅིག་ད་ལབ་ཀྱི་སྒྲོན་མ་གི་དེ་འདྲའི་སྐུ་གྲུབ་མཐའ་ཟེར་ན་འདྲ། ད་ཉམས་ལེན་གི་ཞག་ཐོག་མ་འདྲ་བ་ཟེར་ན་འདྲ་དེ་འདྲའི་ཐོན་ཡོང་དེ། དེ་ལ་གྱི་ཁས་ལེན་ནོ་བྱེད་མ་ཐུབ་ནས་ཚོགས་པ་གཅིག་མང་པོ་ཞིག་དབུས་མངོན་དུ་ད་རྩོད་པ་བརྒྱབ་རྩོད་པ་བརྒྱབ་དེ། ད་ཀྱི་ད་མོ་རང་གོང་དུ་ཞུས་བ་ནང་ཆོས་མོ་རང་རྩ་བའི་ད་གནས་ལུགས་དང་རྒྱུ་མཚན་གྱི་ཧ་ཅང་གི་ཤིག་དེ། གོས་ཞིབ་པོ་དང་མ་ཕོངས་བ་སྐྱེས་ཡུལ་དེ་སུ་ལས་ཀ་ཡིན་ན་དེ་ལ་རྩོད་པ་བརྒྱབ། གཙོ་བོ་རྒྱུ་མཚན་དང་བདེན་པ་དང་གནས་ལུགས་དཔང་པོ་བྱ་དགོས་སྟེང་ནས་རྩོད་པ་བརྒྱབ། ད་ཁོ་ཚོས་ཆ་ཚང་གི། ཅིག་འགལ་བ་བསྒྲིགས་པ་ཆ་ཚང་ཕར་འགལ་སྤོང་གནང། དེ་རྗེས་ཆ་ཚང་སུན་འབྱིན་གནང། དེ་རྗེས་དེ་ཡིས་ད་སུན་འབྱིན་གནང་ད་དེ་ཚོ་མཁས་པ་ཡིན་དེ་ཕར་ཕྱོགས་དེ་རྒྱུ་མཚན་གྱི་སྟེང་ནས་སོ་སོ་ཕམ་ཁ་ནང་ཉོ་སོང་དེ། ཡང་བསྐྱར་ཨུ་ཚུགས་མ་བྱས་ནས་ཕར་ཕྱོགས་གི་བདེན་པ་དེ། ཁྱེར་ནས་བདེན་པ་ཁས་བླངས་ཡུལ་སྟངས་ནི།

སྲས་ཆུང་བ་ཆེ་ནི་གང་ལྟར་ཡང་ད་ལྟའི་ཕྱིར་གྲུབ་ཆེན་ཟེར་ཡ་སྟེ། དེ་ལ་གོ་སྨྱོན་པ་གི་ན་ཚ་ནོ་ཞེས་བྱུང་བ་སྟེ། དེ་དུས་སྨྱོན་པ་གི་ན་ཚ་ཞི་བའི་ཕྱིར་དུ། ཀྱེ་མ་གཅིག་ལབ་ཀྱི་སྒྲོན་མའི་ཆོས་སྐོར་ཟེར་ན་འདྲ། གོ་མན་ངག་དམིགས་བསལ་བས་བྱིན་ནོ་དེ་ལ་དེ་ནི་མུ་སྟེགས་ཁོ་རང་གི་ད་སྨྱོན་པ་གི་ན་ཚ་དེ་དྲག། དེ་ནི། དེ་ཅི་དེ་ཡང་ནི་དང་གཅིག་རེད་དེ་ནི། ཐ་མ་དེ་དེའི་གར་ས། ད་མ་གཅིག་ལབ་ཀྱི་སྒྲོན་མ། དམ་པ་སངས་རྒྱས་རྒྱ་གར་གྱི་དམ་པ་སངས་རྒྱས་དེ། ད་མོ་རང་གི་གདན་ས། ཟངས་རི་ཁང་དམར་ལ་གདན་འདྲེན་ཞུ་འོང་དུ། དེའི་ཟངས་རི་ཁང་དམར་ལ་གདན་འདྲེན་ཞུས། ཟངས་རི་ཁང་དམར་ལ་གདན་འདྲེན་ཞུས་ནས། ད་མོ་རང་གི་སྲས། ད་གྲུབ་ཆེན། དེ་ད་དེ་རི་གཞི་ནས་ད་ཕ་དམ་པ་གི་སྐུ་དྲུང་ནས་གོ་རབ་ཏུ་བྱུང་བ་རེད། རབ་ཏུ་བྱུང་རབ་ཏུ་བྱུང་བའི་ཆོས་མིང་ལ། ད་ཐོད་སྨྱོན་བསམ་གྲུབ་ད་གོ་ཟེར་ནས་བཏུད་ཅིག། ད་ད་མ་གང་ལྟར་གྲུབ་ཐོབ་ཅིག་དེ། ད་མོ་རང་གི་སྲས། དེ་རབ་ཏུ་བྱུང་མཁན་ད། ཆོས་མིང་ལ་ཐོད་སྨྱོན་བསམ་གྲུབ་ཟེར་དེ་བགྱིས་ནས། དེ་ཆགས་འགྲོ་འདྲ་ད་མོ་རང་གི་གོ་བརྒྱུད་པ། གོ་ད་མདོ་རྒྱུད་ཀྱི་གཞུང་གི་ཆ་ཚང་གི་མན་ངག།

ད་ལྟའི་ཧྲིལ་གྱི་རྟ་འབོར་སྟོང་གི་ཧྲུའུ་ཅི་ནང་འདྲ་དེ་ང་ཚོ་བོད་ཀྱི་མཐོ་རུ་ལ་ཆགས་ནས་བོད་པ་ཆ་ཚང་གི་ཕ་ཕ་ཕ་དམ་པ་ཟེར་ནས་ད་དམ་པ་གི་སྒང་ལ་ཕ་རྒྱག་ཡག་གི་སྲོལ་དེ་བྱུང་བ་རེད་ཟེར། དེ་ཡང་ཅི་ད་གནས་སྟངས་མ་འདྲ་བ་འགྲོ་གྱིན་འདུག་ད་ཡིན་རྒྱུ་ན། ཁོ་ད་དམིགས་བསལ་མ་འགྲོ་གྱིན་ར་ཕ་ངའི་ཁོང་ནང་ཆུ་ཡར་ཇོ་བོ་དང་མ་ཟེར་ཡ་དང་ཕ་ཟེར་ཡ་དང་དེ་རིགས་དེ། དེ་བྱས་ནས་ང་ཚོ་ད་བོད་པ་གི་ལོ་རྒྱུས་ཐོག་ལ་ད་དམ་པ་སངས་རྒྱས་ཟེར་ནས་འབྲི་ངེས་གཅིག་དང། རྒྱ་གར་དམ་པ་སངས་རྒྱས་ཟེར་ནས་འབྲི་མཁན་གཅིག་དང་དེ་ནས་ཕ་དམ་པ་སངས་རྒྱས་ཟེར་ནས་འབྲི་མཁན་གཅིག་ཕ་དམ་པ་སངས་རྒྱས་ཟེར་ནས་འབྲི་མཁན་དེ་གཙོ་བོ་སྲས་གྲུབ་ཆེན་ཟེར་ན་འདྲ་དེ་ནས་ཐོད་སྨྱོན་བསམ་གྲུབ་གི་དང་པོ་བཏང་གི་དེའི་ལས་དུས་ཟེར་ན་འདྲ་དེའི་དང་པོ་ཧྲུའུ་ཏེ་པོ་ཆེ་ཚོ་ཡོང་ལ་གོ་ད་ཆབ་སོང་ངེད་བཏང་རོགས་དེ་འདྲའི་གཅིག་རེད་དེ་བྱས་དེ་ནས་ཐ་མ་གང་ད་ཐ་མ་དེ་ད་དེ་མ་གཅིག་ལབ་སྒྲོན་གི་ད་སྐུ་ཚེ་སྨད་དེ་ལ་གཙོ་བོ་དེ་བྱས་གཙོ་བོ་སྒྲུབ་པ་ཉམས་ལེན་གཙོ་བོ་མོ་རང་གི་སྒོམ་སྒྲུབ་བྱས་ཡ་དང་དེ་ནས་ད་གོང་དུ་རང་བ་ལ་སོང་བ་ན་བྱས་ཁོ་རང་གཅོད་ལུགས་གི་མན་ངག་གདམས་པ་དེ

ད་དྲིལ་བསྒྲགས་ཤུགས་ཆེན་ཡོང་བའི་གནས་སྟངས་རོ་གཅིག་དེ་རེད་དེ། དེ་ཡང་གནས་ཚུལ་གཅིག་རེད། དེ་ནས་གཞན་པ་གཅིག་དེ་གོང་དུ་རང་ངས་ལབ་སོང་བ་གཅིག་དེ་རེད་ད། མ་གཅིག་ལབ་ཀྱི་སྒྲོན་མ་གི་རྗེས་འཇུག་སློབ་མ་དེ་ཚོ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ག་རེ་ཡོད་པ་རེད་ཟེར་བ་དེ་རེད་ད། དེ་མ་འདྲ་བ་འདྲ་གཅིག་དེ་ཡིན་ས་རེད་སྤྱི་ལ་ང་ཚོ། མང་ཆེ་བས་དེ་བྱེད་གི་འདུག་དཔེར་ན། ད་ཆོས་བརྒྱུད་རིས་མེད་གི་ད་དགོན་པ་ཁག་མང་ཆེ་བས་དཔེར་ན་རྗེ་རིན་པོ་ཆེ་ན་ཐེངས་དང་པོ་གནས་ངེས་མེད་ཀྱི་ཕེབས་ཀྱི་ཡོད་རེད་མཚམས་གཅིག་ལ། ད་དགུང་ལོ་བགྲེས་པོ་ཆགས་པ་དེ་དགའ་ལྡན་དགོན་པ་བརྒྱབ་དེ་ནས་གདན་ས་གཅིག་བཟུང་དེ་ནས། ད་སློབ་མ་དེ་ཚོས་ག་ས་ག་ལ་དགོན་པ་བརྒྱབ་ད་ཆ་ཚང་བ་གཞི་བཟུང་བའི་སྟེང་ནས། ད་ད་དགོན་པ་དང་གྲྭ་ཚང་མང་པོ་བརྒྱབ་དགོན་པ་དང་གྲྭ་ཚང་དེ་ཚོས་གཞི་བཟུང་བའི་སྟེང་ནས་མདོ་ཕྱོགས་དང། ད་དཔེར་ན་རྗེ་རིན་པོ་ཆེ་ནི་མ་ར་རྗེ་ཐེག་པའི་ད་དགེ་ལྡན་པའི་ད་རང་ལུགས་ད་མདོ་ཕྱོགས་དང་སྔགས་ཕྱོགས་ཆ་ཚང་སྤེལ་ཡོང་བ་རེད་དེ་གཅིག་རེད། ཡིན་ནའང་དཔེར་ན་མ་ཅིག་ལབ་ཀྱི་སྒྲོན་མ་གི་བརྒྱུད་པ་དེ་དེ་འདྲའི་མ་ཡིན་པ། གདན་ས་དམིགས་བསལ་བ་གཅིག་དང་དགོན་པ་ཟེར་ནས་དེ་འདྲ་མང་བ་མེད། བརྒྱུད་འཛིན་གྱི་སློབ་མ་དེ་ཚོ་གཙོ་བོ། ད་རི་ཁྲོད་དང་དེ་ནས་དུར་ཁྲོད་དང་དེ་ནས་ས་གཉན་ས་དང་གནས་མང་བྲལ་བ་དང་དེ་ཚོ་ལ་ཕན། གཙོ་བོ་ག་རེ་ཟེར་བ་དང། དབེན་པ་རྐྱང་རྐྱང་དང་གནས་ངེས་མེད་འགྲིམས་ནས། ད་དགེ་བ་སོ་སོ་གི་ཉམས་ལེན་དང་དེ་ནས་གཞན་སྤེལ་ཡ། དེ་མ་གཏོགས། ད་དགོན་པ་དང་གཅིག། རྟེན་གཞི་དམིགས་བསལ་དམིགས་བསལ་བ་མེད་པ་དེ།

ད་ཆོས་སྐོར་མང་པོ་གསུངས་པ་རེད་དེ་ཆོས་སྐོར་གསུངས་པའི་སྐབས་དེ་ལ། དེ་ཆོས་སྐོར་ཁྲོད་ནས་གཅིག་ག་རེ་ཡོད་རེད་ཟེར་ན་དཔེར་ན་ད་ཁྲོས་ནག་གི་བྱིན་རླབས་ཟེར་ཡ་གཅིག་དང་དེ་ནས་གཅོད་ཀྱི་ད་མན་ངག་ཟེར། དེ་ནས་ཆོས་སྐོར་མ་འདྲ་བའི་གཉིས་ཡོད་དེ་ཆོས་སྐོར་དེ་བརྒྱུད་ནས། ད་གཅོད་ལུགས་གི་ཆོས་སྐོར་དེ་བརྒྱུད་ནས་ད་དབེན་ས་ད་རྒྱལ་བ་དབེན་ས་པ་ནས་མར་བརྒྱུད་ནས་གི་བརྒྱུད་པ་གཅིག་ཡོད་རེད་དེ་བརྒྱུད་པ་དེ་ལ་བརྒྱུད་ནས་དབེན་ས་ད་དབེན་ས་ནས་བརྒྱུད་པའི་བརྒྱུད་པ་དེ་གཅིག་དང་དེ་ནས། ད་མ་གཅིག་ལབ་སྒྲོན་དང་དེ་ནས་མ་ར་རིམ་པས་རིམ་པས། སྟབས་མ་གཅིག་ལབ་སྒྲོན་གི་འོད་ཟླ་ཡོངས་གྲགས་ཀྱི་བྲི་ཀི་རེད་ཟེར་གུང་རི་མཁའ་འགྲོ་མ་ནས་མར་བཟུང་སྟེ་བརྒྱུད་བསྡད་པ་དེ་ལ་ཡང་མཁའ་འགྲོ་གི་བརྒྱུད་པ་ཟེར་དུས་ཀྱི། ཡང་བརྒྱུད་པ་མ་འདྲ་བའི་གཉིས་ཡོང་གི་འདུག་ཨ་ཏི། ཁོ་བརྒྱུད་པ་གཅིག་ཕྱེ་བ་ནི་གཉིས་ཡིན་ས། ཅེས་གོང་ད་ལྟ་དགེ་ལུགས་ཆ་ཚང་བ་དེ་རེད་སྤྱི་བཏང་ད་སྤྱི་བཏང་གི་གནས་སྟངས་རེད་རྩ་བའི། གཅོད། གཅོད་ཟེར་དེ་བྱས་དེ་ནས་ད་གཙོ་བོ་ད་ལྟ་རང་ངས་ལབ་སོང་བ་དེ་རེད་ད་འདི། ད་བརྒྱུད་པ་འཛིན་མཁན་གྱི་སློབ་མ་གཙོ་བོ་གཙོ་བོ་དེ་ད་བརྒྱུད་པ་འཛིན་མཁན་གྱི་སློབ་མ་གཙོ་བོ་གཙོ་བོ་ངས་གོང་དུ་ཞུས་བ་ནང་བཞིན་གྱི། སྟབས་མ་གཅིག་ལབ་ཀྱི་སྒྲོན་མ་གི་ཆོས་སྐོར་ད་མདོ་སྔགས་ཀྱི་ཆོས་སྐོར་ཆ་ཚང་བ་གི། ད་གདམས་པ་ཟེར་ན་འདྲ་མན་ངག་བརྒྱུད་པ་ཡོད་ས་གཅིག་དེ། ད་མོ་རང་གི་ཧྲི་ཡིས་ད་ཐུང་ཐུང་བསམ་འགྲུལ་བསྲེ། ཏེ་རེ་ཞིག་ཀ་བའི་འོག་ལྷག་མ་ད། ད་བྱིས་པ་ཆ་ཚང་ཀ་བའི་ལྷག་མ་གཅིག། ད་དེ་རེད་འདུག་དེ་ནས་གཞན་པ་གཅིག་ལས་དེ་ནས་བ་ཤིང་གི་ཆུ་ཁུ་མ་ལིག་བ་ཁུ་མ་གཅིག་ཀ་བབས་ས་དེའང་མོ་རང་གི་ཧྲི་ཡིས་རྒྱ་བ་དོང་གྲིབ་བསྲེ་དེ་དང། དེ་ནས་ཀྱི། ཀྱི་མ་གཅིག་ཁ་འབྲུག་འོང་བཞི་དང་རྩིས་ཆུ་ཁུ་ཀྱི་མང་པོ་གཅིག་ཡང། ཀྱི་མ་རིན་པ་ས་དེའང་ཁུ། ཧྲི་མོ་ད་ཁོ་རང་གི་ད་ལྷུ་མིག་ཁྲོ་ལ་ཧྲི་མོ་རྒྱན་བཞི་བསྲེ་བ་དང་དེ། དེ་ནས་འདུག་དེ་ཀྱི་ན། རྩ་བའི་སྟེང་དུ་ག་རེ་ཟེར། རྩ་བའི་ཆོས་སྐོར་ཆ་ཚང་བའི་བཀའ་བབས་པའི་སློབ་མ་གཅིག་དང་དེ་ནས་དེ་མ་ཡིན་པ་ནང་གསེས་བྱེ་བྲག་པའི་བྱེ་བྲག་པའི་ཡང་བཀའ་བབས་པའི་སློབ་མ་དེ་བྱས་ནས། དེའི་ཚན་པ་རང་གཅིག་ཚན་མ་འདྲ་བ་འགྲོ་གཅིག་འདུག་ལྟ་འདོད་ཀྱི་དེ། སློབ་མ་གཅིག་དང་དཔེ་མང་པོ་རེ་བྱས་སློབ་མ་མང་པོ་ཟེར་དགོས་པའི་རྒྱུ་མཚན་གཙོ་བོ་དེ། འདི་དང་མ་གཅིག་ལབ་ཀྱི་སྒྲོན་མ་ཁོ་རང་གི། ད་བཀའ་བབས་པའི་གང་ཟག། ད་བཅུ་དྲུག་དང་ནས་སྟོང་དང་ཉིས་བརྒྱ་ཟེར་དེའི་གྲངས་ཀ་ཚད་དང་མ་འདྲ་བ་ཞིག་བཀོད་འདུག་གཅིག་དེ་རེད་གཉིས་པ་དེ།

ལོངས་ལོངས་སུ་ཞུས་ཙང་གི། ད་དེ་ག་ནང་བཞིན། མ་གཅིག་ལབ་སྒྲོན་གྱི་མཚན་སྙན་དེ་གྲགས་ཆེན་པོ་གཅིག་བྱུང་ཡོད་ལ་རྒྱ་གར་ནས་ཆེད་མངགས་ཡང་མཁས་པ་ཁ་ཤས་དང། མ་གཅིག་ལབ་སྒྲོན་གྱི་ཕ་གིར་བཅར་བྱས་བྱས་རྩོད་པ། གནང་གར་ཕེབས་ཡག་དེ་འདྲ་བྱུང་ཡོད་ལ་མ་གཅིག་གིས་ད་རྩོད་པ་དེ་ནི་ཕམ་པའི་རྗེས་ལ་ཡིན་པས་ན། གཅོད་ཀྱི་ཆོས་སྐོར་དེ་རྒྱ་གར་ལ་གདན་དྲངས་ནས་དར་སྤེལ་མཛད་པ་ཟེར་བྱས་ཡོད་རེད་དེ་ག་ནང་བཞིན་བལ་ཡུལ་ལ་ཡིན་ནའི་ལས་ཞི་བྱེད་གཅོད་ཀྱི་ད་གདམ་ངག་གི་ཆོས་སྐོར་དེ་ཁྱབ་སྤེལ་བྱུང་ཡོད་པའི་སྐོར་གཅིག་ཡོད་དུས། ནི་འདི་རྒན་ལགས་ཡང་གཙོ་བོ་དེ་གཅིག་གི་རྒྱ་གར་ནས་ཆེད་མངགས་བོད་ལ་ཕེབས་མཁན་དང་མི་གཅིག་གི། མི་ཁ་ཤས་ཀྱིས་བྱས་སོང་ཤག་ཡང་མང་ཉུང་གི་ག་ཚོད་ཅིག་ཆགས་ཡོད་ན་ད་དུས་ད་ལྟ་བར་ལ་ཡང་ཁྱབ་སྤེལ་ག་འདྲས་ཡོད་ན་ད་རྒྱ་གར་དང་བལ་ཡུལ་ནང་ལོགས། ལངས་ལ་སོང་ན་ན་སོང། རྩ་བའི་ད་གོང་དུ་ཞུས་ཡོད་རྩ་བའི་ད་དེ་སྐབས་དེ་མ་གཅིག་ལབ་ཀྱི་སྒྲོན་མའི་སྐབས་དེ་ལ་བོད་ལ་ཆོས་ལུགས་དང་གྲུབ་མཐའ་ཧ་ཅང་གི་ཆེ་ལོ་ཤུགས་ཆེན་པོ་དར་བ་ཟེར་ན་ད་དེ་སྐབས་ནང་རེད། ཡིན་ནའང་ད་མ་གཅིག་ལབ་ཀྱི་སྒྲོན་མའི་གཅོད་ཀྱི་ད་ཆོས་ལུགས་གདམས་པ་དེ

འཛིན་པའི་ད་གདན་ས་དང་ཡང་དགོན་པ་དམིགས་བསལ་གྲགས་ཆེ་བ་ར་ག་འདྲ་ར་ཅིག་གི་ཆགས་གནང་གི་ཡོད་ན་ནི་ད་ལྟ་གསུང་ཡག་བྱས་པ་ཡིན་ན་བོད་ནང་ལོགས་ལ་ཤུག་གསེབ་དགོན་པ་ཟེར་ཡོད་རེད་ལ་བཙན་བྱོལ་ནང་ལོགས་ལ་ནི་ཤུག་གསེབ་བཙུན་དགོན་ཞེས་བྱས་བྱས་འདུག་སེ་ཡོད་དུས་ནི་ཤུག་གསེབ་བཙུན་དགོན་ནང་ལོགས་ལ་ད་ཞི་བྱེད་གཅོད་ལུགས་འདི་རྦད་དེ་ད་ལྟ་བར་ལ་མུ་མཐུད་གནས་བསྡད་པ་ཞེས་བྱས་གསུང་གི་བྱས་ཙང་འདི་ཅིག་ཉམས་ལེན། འདུག་སེ་མུ་མཐུད་བྱས་བྱས་གནས་ཐུབ་ཡག་འདི་གནད་འགག་གཙོ་བོ་དེ་ཡང་རྒན་ལགས་ཀྱིས་འདིའི་ཐོག་ནས་ཡང་དེ་ཅིག་ངོ་སྤྲོད་གནང་རོགས་གནང་ད་མ་གཅིག་ལབ་སྒྲོན་གྱིས་དེ་ག་ནང་བཞིན་མཛད་པའི་ཡང་གསུང་རྩོམ་ཡིན་ནའི་ལས་ཁག་ཅིག་ཡོད་དུས་འདི་གའི་ནང་ལོགས་ནས་གཙོ་བོ་ར་འདི་ག་རེ་ཆགས་ཀྱི་ཡོད་ནའ་ནི་ཁོ་རང་ད་དགོངས་པ་རྫོགས་པའི་གཅིག་གི་ལོ་ཚིགས་དེ་ཡིན་པ་ཡིན་ན་དགུང་ལོ་ནི་དགུ་བཅུ་གོ་གྲངས་ཟེར་བྱས་གསུངས་གི་ལ་ད་འཁྲུངས་ལོ་དང་འདས་ལོའི་ལོ་ཚིགས་འདི་ད་བཞེད་པ་མ་འདྲ་མང་པོ་གཅིག་གི་ཡོང་གི་འདུག་ཨང་བྱས་ཙང་ཡོངས་ཁྱབ་ཀྱི་འདི་ནང་ལོགས་ལ་གསུངས་ཡག་བྱས་པ་ཡིན་ན་ཆིག་སྟོང་བརྒྱ་དང་སུམ་ཅུ་ཐམ་པ་ཡང་ན་སུམ་ཅུ་སོ་གཅིག་འདིའི་བར་ལ་ནི་དགོངས་པ་རྫོགས་པ་ཟེར་བྱས་འདུག་ཨ་ནི་འདི་གས་ཀྱི་ཐོག་ནས་ད་རྒན་ལགས་ནི་འདི་གི་བོད་ཀྱི་ནི་བོད་མི་སྙན་གྲགས་ཅན་ཁོ་རང་གི་སྐུ་ཚེའི་ལོ་རྒྱུས་ལ་ང་ཚོས་ད་ལྟ་འདི་པར་གཅིག་གི་ཕྱིར་དྲན་གྱི་ཐོག་ནས་ནི་མཛད་རྗེས་དེ་གའི་ལོ་རྒྱུས་ངོ་ཤེས་རྟོགས་ཞུས་པའི་བརྒྱུད་རིམ་ནང་ལོགས་ལ་ང་རང་ཚོས་གཅིག་གི་སློབ་སྦྱོང་ཞུ་འོས་པ་དང། དེའི་ནང་ལོགས་ནས་གལ་ཆེ་ཤོས་དེ་ག་རེ་ཟེར་ཡོད་ན། ནའང་ད་ལྟའི་ནའང་ཐེངས་དང་པོ་དེ། ད་མ་གཅིག་ལབ་ཀྱི་སྒྲོན་མ་གི་གདན་ས་ཟེར་ན་ད་དེང་སང།

ད་གནད་འགག་རོ་ཆེན་པོ་གཅིག་ཡིན་ཅེས་བསམ་ངོ་འདུག་གཅིག་དེ་རེད། གཉིས་པ་དེ། ད་ངོ་ནི་རང་ནས་མ་གཅིག་ལབ་ཀྱི་སྒྲོན་མ་འདི་སྐུ་ཚེ་གི་ཐོག་མཐའ་བར་གསུམ་ལ་དཀའ་ངལ་མང་པོ་ཞིག་ལ་འཕྲད་པ་རེད་ན་དཀའ་ངལ་དཀའ། དཀའ་ཚེགས་འཕྲད་པས་ནས་དཀའ་ངལ་ཆ་ཚང་བ་ལ། སྡུག་བསྔལ་གྱིས་སྡུག་བསྔལ་སྐྱེས་པའི་སྟེང་ནས། ཐ་མ། ད་མོ་རང་གི་རྣམ་དཔྱོད་དང་མོ་རང་གི་བརྩོན་འགྲུས་ཟུང་དུ་འབྲེལ་བའི་སྟེང་ནས། ཐ་མ་ད།

ད་འདི་འདྲའི་གནས་སྟངས་ཐོག་ནས་བལྟ་བ་ཡིན་ན། ད་དཔེར་ན་ད་བུད་མེད་གཅིག་ཡིན་པ་ཡིན་ན་ད་འདི་འདྲའི་བུད་མེད་གཅིག་གི་ཨ་མ་ཨ་ཁུ་ད་ཁྱིམ་ཚང་བ་ཨ་མ་གཅིག་གི་དེ་ནས་ཕྲུ་གུ་གསུམ་ཡོད་བསྡད་པ་གཅིག་འདི་འདྲའི་གནས་སྟངས་གཅིག་གི་སྟེང་ནས་ཐ་མ་ཁོ་རླབས་ཆེན་གི་སྐྱེས་མ། ད་དེང་སང་ཡིན་ན་ད་བོད་དུ་ད་ཧ་ཅང་གི་མཚན་སྙན་ཆེན་པོ་ཆོས་ལུགས་ཀྱི་སྟེང་ནས་ཡིན་ན་ཤེས་ཡོན་སྟེང་ནས་ཡིན་ན་རྩོམ་རིག་སྟེང་ནས་ཡིན་ན། གང་གི་སྟེང་ནས་ཡིན་ན་ཧ་ཅང་གི་མཚན་སྙན་ཆེན་པོ་ཆགས་ད་ཆགས་ཐུབ་པ་དེ་འདྲའི་ཞིག་བྱུང་ད། ལགས་སོ།
ལགས། ཨ་ད་འདི་དག་རྒན་ལགས། ལེ་ཚན་དེ་ག་མཚམས་བཞག་གི་ཡིན་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེད་ད་སེང་གེ་ལགས་ནས་ཨ་ནི་བོད་ཀྱི་ད་བུད་མེད་གྲགས་ཅན་མ་གཅིག་ལབ་ཀྱི་སྒྲོན་མའི་ཨ་ནི་སྐུ་ཚེའི་མཛད་པ་ལོ་རྒྱུས་འདི་གའི་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་སྒྲོལ་མ་ལགས་ཐུགས་རྗེ་ཆེ།